གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ལེ་ཚན་དེའི་ནང་ལས་ཞུགས་བཅར་འདྲི་ཆེད་གྲ་སྒྲིག་ཇི་ལྟར་གནང་དགོས་པའི་སྐོར་འགྲེལ་བརྗོད་ཞུ་གི་ཡིན། སྤྱིར་ཨོ་སི་ཀྲི་ལི་ཡའི་ནང་ཆེས་ཐོག་མའི་ལས་འཚོལ་བ་རྣམས་ལ་ལས་ཀ་ཞིག་རག་པར་ཅུང་དཀའ་མོ་ཡོད། དེར་བརྟེན་ནམ་ཞིག་ཁྱེད་རང་ལས་ཞུགས་བཅར་འདྲིར་འབོད་པ་ཡིན་ན་ཁྱེད་ཀྱིས་དེར་སྔ་ས་ནས་གྲ་སྒྲིག་གནང་ཐུབ་ན་དངོས་གཞི་བཅར་འདྲི་སྐབས་དངངས་འཚབ་ཆུང་བ་ཡོང་གི་རེད། ཨོ་སི་ཀྲི་ལི་ཡའི་ནང་ལས་ཀའི་ཁྲོམ་ར་འགྲན་བསྡུར་ཧ་ཅང་ཆེན་པོ་ཡོད་པར་བརྟེན། ས་མིག་གཅིག་ལ་སྙན་ཞུ་འབུལ་མཁན་མི་བརྒྱ་ཉིས་བརྒྱ་ཙམ་ཡོང་གི་ཡོད། གལ་ཏེ་ཁྱེད་རང་ལས་ཞུགས་བཅར་འདྲིར་འབོད་པ་ཡིན་ན་ཁྱེད་ལ་ལས་ཀ་རག་པའི་གོ་སྐབས་ཆེ་བ་ཡོད། Marge Davis ལགས་ནི། AMES། Ames སྤྱི་ཚོགས་ཞབས་ཞུ་ཚོགས་པའི་མདུན་ལམ་འཕེལ་རྒྱས་ཀྱི་འབྲེལ་མཐུད་པ་ཞིག་ཡིན། ཁོང་མོས་ལས་ཞུགས་བཅར་འདྲིའི་ཆེད་གྲ་སྒྲིག་བྱེད་དགོས་པ་ཤིན་ཏུ་ཧ་ཅང་གལ་འགངས་ཆེ་ཞེས་ཁོང་མོས་གསུངས་དོན། People cannot just turn up for an interview thinking I want that. ཁྱེད་རང་ངོ་ཐུག་དྲིས་ལན་ལ་བཅར་སྐབས་གྲ་སྒྲིག་གང་ཡང་མེད་པ་ཡིན་ན་འགྲིག་ཡ་མེད། ཁྱེད་ཀྱིས་དང་ཐོག་ལས་གནས་དེའི་ངོ་སྤྲོད་དང་ལས་འགན་གཙོ་བོ་རང་ཉིད་ཀྱིས་ལས་གནས་དེར་སྙན་ཞུ་རྒྱག་དགོས་དོན། ལས་གནས་དེར་འཚམས་པའི་རང་ཉིད་ལ་དམིགས་བསལ་ཁྱད་ཆོས་དང་རྩལ་སོགས་གང་ཡོད་པ། ལྷག་པར་དུ་རང་ཉིད་ལ་ལས་གནས་དེ་དང་འབྲེལ་བའི་ཤེས་ཡོན་དང་ཉམས་མྱོང་གང་ཡོད་པ་སོགས་ཆ་ཚང་ལེགས་པར་ཞིབ་འཇུག་གནང་དགོས་པ་ཡིན། དེ་བཞིན Tim James ལགས་ནི་ཨོ་སི་ཀྲི་ལི་ཡའི་ནང་ལས་མི་བསྡུ་སྐོང་གནང་མཁན་གྱི་ཚོང་ལས་ཆེ་ཤོས Hays ཞེས་པའི་མངའ་སྡེའི་འགན་འཛིན་ཞིག་ཡིན་འདུག་ཁོང་གིས་རང་ཉིད་ངོ་ཐུག་དྲིས་ལན་ལ་མ་བཅར་གོང་ལས་ཀ་བྱེད་སའི་འབྲེལ་ཡོད་ལས་ཁུངས་དང་ཚོང་ལས་ཚོགས་པ་སོགས་ཀྱི་སྐོར་ཀློག་དགོས་ཞེས་ལམ་སྟོན་གནང་དོན། ཁྱེད་ཀྱིས་འབྲེལ་ཡོད་ཚོགས་པ་དེའི་སྐོར་འཚོལ་ཞིབ་གནང་དགོས། དཔེར་ན། ཁོང་ཚོའི་དྲ་ཚིགས་དང་སྤྱི་ཚོགས་དྲ་རྒྱ་སོགས་ལྟ་ནས། ཚོགས་པ་དེའི་དམིགས་ཡུལ་དང་ལས་བྱེད་པ་སོགས་ཀྱི་སྐོར་ཤེས་རྟོགས་ཐུབ་ངེས་རེད། དེ་བཞིན་ཁྱེད་ཀྱིས་རང་ཉིད་ཀྱི་ལས་གནས་དང་འབྲེལ་བའི་བཅར་འདྲི་གནང་མཁན་སུ་ཡིན་པ་ཞིབ་འཇུག་གནང་ཆོག། དེ་ཡང། ཁྱེད་ཀྱིས་ས་མིག་གསལ་བསྒྲགས་དུ་བཀོད་ཡོད་པའི་ལས་གནས་འགྲེལ་བརྗོད་ལེགས་པར་ཀློགས། དེར་ཡོད་པའི་ཚིག་གནད་འགག་ཆེ་བ་རྣམས་སེམས་ལ་ངེས་ནས་བཅར་འདྲི་སྐབས་གང་ཐུབ་ཚིག་དེ་ཚོ་བེད་སྤྱོད་གནང་ཐབས་བྱེད་དགོས། ཚོགས་པ་དེར་ལས་བྱེད་པ་དགོས་མཁོ་གང་ཡོད་པ་མགོ་ཚོད་པའི་ཐོག་དྲི་བ་ཞིག་ལ་ལན་ཇི་ལྟར་འདེབས་འཆར་ཡོད་པ་གྲ་སྒྲིག་གནང་དགོས་པ་ཡིན། ཡང་མདུན་ལམ་ལམ་སྟོན་པ་རེ་བྷབ་རི་ལགས་ཀྱིས་ཁྱེད་ཀྱི་གྲོགས་པོ་དང་ལྷན་དུ་བཅར་འདྲི་སྦྱོང་བརྡར་གནང་དགོས་ཞེས་ཁོང་གིས་གསུངས་དོན། ཁྱེད་ཀྱི་གྲོགས་པོ་རྣམས་ལས་དེ་སྔ་གཞན་ལ་བཅར་འདྲི་གནང་མྱོང་ཡོད་མཁན་ཞིག་གི་རོགས་རམ་འོག་དྲིས་ལན་སྦྱོང་བརྡར་ཐེངས་གསུམ་ཞིག་གནང་དགོས་དེ་ལྟར་བྱས་པའི་བརྒྱུད་ཁྱེད་རང་དངོས་གཞིའི་དྲིས་ལན་སྐབས་སེམས་ལྷོད་པ་དང་གདེང་ཚོད་ཆེ་བ་བྱུང་ངེས་རེད། དེ་བཞིན་ཁྱེད་རང་ལས་ཞུགས་བཅར་འདྲིར་བསྐྱོད་སྐབས་གྱོན་ཆས་ཇི་ལྟར་གྱོན་དགོས་པ་ནི་འབྲེལ་ཡོད་ལས་ཁུངས་དང་ཚོགས་པ་སོ་སོར་རག་ལུས་ཡོད་པ་ཡིན། ཁྱེད་ཀྱིས་ཚོགས་པ་དེའི་ལས་བྱེད་པ་རྣམས་ཀྱི་གྱོན་ཆས་ཇི་ལྟར་གྱོན་སྲོལ་ཡོད་པ་དྲ་ཚིགས་ལས་འཚོལ་ཐུབ། དེ་མིན་ན་ཁྱེད་ཀྱིས་ཐད་ཀར་འབྲེལ་ཡོད་ཚོགས་པར་འབྲེལ་གཏུག་གནང་ནས་བཀའ་འདྲི་ཞུ་ཆོག་པ་ཡིན། འོན་ཀྱང་ཁྱེད་ཀྱིས་ངེས་པར་དུ་གྱོན་ཆས་སྤམ་པོ་དང་གཙང་མ་ཞིག་གྱོན་དགོས་པ་ནི་ཡོངས་གྲགས་རེད། དེ་བཞིན་ཁྱེད་རང་བཅར་འདྲི་དངོས་སུ་མགོ་མ་བཙུགས་གོང་གི་སྐར་མ་བཅུ་ཙམ་གྱི་སྔོན་ལ་སླེབས་ཐུབ་པ་གནང་དགོས། ཡང་བྷབ་རི་ལགས་ཀྱིས་གསུངས་དོན། ལྷག་པར་དུ་ཁྱེད་རང་གཞིས་སྤོ་བ་ཡིན་ན་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཀྱི་འགྲོ་སྟངས་འགྲོ་ལུགས་སྐོར་ཤེས་རྟོགས་ལེགས་པར་དགོས། བཅར་འདྲི་དངོས་གཞི་མགོ་མ་བཙུགས་གོང་ལ་སྤྱི་འགྲོས་མོལ་གྲོས་བྱེད་སྲོལ་ཡོད། དེར་བརྟེན་ཁྱེད་ཀྱིས་ཉིན་དེའི་རྩེད་མོ་འགྲན་བསྡུར་དང་གནས་ཚུལ་ཆེ་ཁག་བྱུང་བ་རྣམས་ཀྱི་སྐོར་ཤེས་རྟོགས་ཡོད་ན་དེའི་སྐོར་གླེང་ནས་སེམས་པ་ལྷོད་ལྷོད་གནང་ཆོག། ལས་ཞུགས་བཅར་འདྲིའི་སྐབས་ཁྱེད་ལ་རང་ཉིད་ཀྱི་ངོ་སྤྲོད་དང་ཚོགས་པའི་སྐོར་དེ་བཞིན་ཁྱེད་ཀྱི་ལས་ཀའི་ཉམས་མྱོང་སོགས་ཀྱི་སྐོར་བཅར་འདྲི་གནང་ངེས་རེད། ཡང Davis ལགས་ཀྱིས་བཅར་འདྲི་གནང་མཁན་དེས་ཁྱེད་ཀྱི་འདས་པའི་ལས་ཀའི་ཉམས་མྱོང་ལ་གཞིགས་ནས་མ་འོངས་པའི་ལས་ཀར་ལེགས་ཆ་ཇི་ལྟར་ལེན་ཐུབ་མིན་སྐོར་དྲི་བ་གཏང་ངེས་རེད་ཅེས་ཁོང་གིས་གསུངས་དོན།

ཁྱེད་ཀྱིས་དྲི་བ་གཉིས་གསུམ་ཞིག་གྲ་སྒྲིག་གནང་ན་ལེགས་པོ་ཡོད། གལ་ཏེ་དོགས་འདྲི་གཅིག་ལ་བཅར་འདྲིའི་སྐབས་ལན་འདེབས་བྱུང་བ་ཡིན་ན་དྲི་བ་གཞན་ཞིག་བསྐུར་ཆོག་པ་ཡིན། དེ་བཞིན James ལགས་ཀྱིས་གོ་སྐབས་དེ་བཟུང་ནས་ལས་གནས་དེ་རང་ཉིད་དང་འཚམ་པོ་ཡོད་མེད་རྟོག་ཞིབ་གནང་དགོས་ཞེས་ཁོང་གིས་གསུངས་དོན།
སྐབས་རེ་ས་མིག་གསལ་བསྒྲགས་གནང་སྐབས་ལས་གནས་དང་ལས་འགན་སྐོར་གནས་ཚུལ་རྒྱས་བཤད་བྱས་མེད། ཁྱེད་ཀྱིས་གོ་སྐབས་དེ་བླངས་ནས་བཅར་འདྲི་ཚོགས་མི་རྣམས་ལ་དྲི་བ་གནང་ནས་གསལ་བཤད་བླང་དགོས་དེ་ལྟར་གནང་ན་རང་ཉིད་ལས་གནས་དེ་དང་འཚམ་པོ་ཡོད་མེད་གསལ་བོ་ཆགས་ངེས་རེད། ལས་ཞུགས་བཅར་འདྲི་དེ་གྲུབ་རྗེས་ཁྱེད་ཀྱིས་བཅར་འདྲི་ཚོགས་མི་རྣམས་ལ་ཐུགས་རྗེ་ཆེ་ཞེས་ངེས་པར་དུ་ཞུ་དགོས། དེ་བཞིན Davis ལགས་ཀྱིས་ཁྱེད་ཀྱིས་མཇུག་སྐྱོང་ཕྱིར་གློག་འཕྲིན་ཞིག་ངེས་པར་དུ་གཏང་དགོས་ཞེས་ཁོང་གིས་གསུངས་དོན།
ཁྱེད་ཀྱིས་མཇུག་སྐྱོང་གློག་འཕྲིན་དེའི་ནང་རང་ཉིད་ལ་བཅར་འདྲི་བྱེད་པར་བཀའ་དྲིན་ཆེ་ཞུ་དང་ལྷག་པར་དུ་རང་ཉིད་ལས་གནས་དེར་འདོད་པ་དང་དབྱིངས་ཡོད་པ་སོགས་གསལ་བོ་བཀོད་དགོས་པ་ཡིན། མཐར་ཁྱེད་ལ་ལས་ཀ་དེ་རག་པ་ཡིན་ན་བསམ་དོན་འགྲུབ་པ་རེད་འོན་ཀྱང་དེ་ལྟར་མ་བྱུང་ན་ཡང་དཔའ་ཞུམ་དགོས་པ་མེད། ཁྱེད་ཀྱིས་ཉམས་མྱོང་མང་ཙམ་བསགས་ནས་རིམ་བཞིན་ཡར་རྒྱས་བཏང་ཆོག་མ་ཟད་ཁྱེད་རང་གཅིག་པུ་མ་ཡིན་པར་མི་མང་ཆེ་བ་ལས་ཀ་སྙན་ཞུ་འབུལ་སྐབས་བཅར་འདྲི་ཐེངས་འགའ་ཤས་ལ་བཅར་རྗེས་ལས་ཀ་རག་གི་ཡོད་པ་ཡོངས་གྲགས་རེད།